དང་པོ་ནི། གང་ཟག་དཔྱོད་པ་པའི་སྟོན་པ་གཞོན་ནུ་མ་ལེན་ལ་སོགས་པས། སློབ་དཔོན་ཕྱོགས་ཀྱི་གླང་པོའི་གཞན་སེལ་ཞེས་པ་དངོས་པོ་ལས་རྫས་ཐ་དད་དངོས་པོ་མེད་པའི་མཚན་ཉིད་ཅན་སྒྲ་ཡི་དོན་དུ། འདོད་པར་གོ་ནས་རེད་བ་འདོད་པར་གོ་ནས་ནི། ལོག་པ་དང་ལྡོག་པ་རྫས་གཅིག་གམ་ཐ་དད། དང་པོ་ལྟར་ན་སྒྲ་རྟོག་ཐ་དད་མེད་པར་འགྱུར་ལ། གཉིས་པ་ལྟར་ན་སྤྱི་དོན་གཞན་ལ་ལྡོག་པའི་མིང་གིས་བརྗོད་པའི་ངེད་ལ་བཀོད་པའི་ཉེས་པ་ཁྱེད་རང་ལ་ཡང་མཚུངས་སོ། དེ་ཚུལ་བརྟགས་ས་བརྟགས་ན་རེད་བ།

ཁོ་རང་རང་ཧྲང་ཧྲང་བྱེད་པས་སོང་ང་འོ་བ་ཕྱུགས་བ་ཕྱུགས་ཀྱི་སྟེང་དུ་རྟ་ལས་ལོག་པའི་ལོག་པ་ཁོ་ལྡོག་པ་ཆིག་རྐྱང་སྤྱི་ལ་བཞག་ཁོ་སྤྱི་རེད་སྤྱི་རེད། ད་བ་ཕྱུགས་ཁོ་ལ་རྟ་ལས་ལོག་པ་མ་ཚད་བ་ཕྱུགས་མ་མ་ཡིན་མཁན་ཀུན་ལས་ཡོངས་སུ་ལོག་པ་རེད་མ་རེད། བ་ཕྱུགས་མ་ཡིན་མཁན་དེ་མ་རེད་བ་ཡིན་མཁན་རེད་བ་ཟེར་ད་ད་མ་ཡིན་མཁན་མ་ཡིན་ད་མ་ཡིན་མཁན་ལས་ལོག་ཡིན་ད་བ་ཕྱུགས་སྟེང་དུ་རྟ་ལས་ལོག་པའི་ལོག་པ་ཅིག་ཡང་ཡོད་རེད་ཅིག་ཡང་བ་ཕྱུགས་སྟེང་དུ་རྟ་ལས་ལོག་པ་མ་ཚད།

ལོག་པ་གཉིས་ཚོགས་ཀྱི་ཚོགས་དོན་ཁོ་ལ་ཞོག་ཟེར་ན་བ་ཕྱུགས་བཞག་རྒྱུ་རེད་བ། ཡིན་ན་ཡང་རྟ་ལས་ལོག་པ་ཞེས་པའི་སྤྱི་ཙམ་པ་ཁོ་དང་རང་ལྡོག་ཅེས་བྱ་བ་རྟ་ལས་ལོག་པ་ཟེར་ཁོ་དང། རྟ་ལས་ལོག་པ་མ་ཟད་བ་ཕྱུགས་མ་ཡིན་པ་ལས་ལོག་པ་ཟེར་དེ་གཉིས་གཉིས་མོ་དེ། དགག་པ་རེད་དེ་རེད་བ། དགག་པ་ཡིན་ཙང་གཞན་སེལ་རེད་བ། དགག་པ་དང་གཞན་སེལ་གཉིས་དོན་གཅིག་བྱས་ཙང་གཞན་སེལ་ཁོ་དེ་གཉིས་མོ་གཞན་སེལ་རེད་བ།

རྟ་ལས་ལོག་པ་དེ་བ་ཕྱུགས་མ་ཡིན་པ་ལས་ལོག་པའི་སྤྱི་ཡིན་པ་རང་ལུགས་ཁས་ལེན་བྱེད་རྒྱུ་རེད། རྟ་ལས་ལོག་པ་གོ་སྤྱི། རྟ་ལས་ལོག་ཅིང་བ་ཕྱུགས་མ་ཡིན་པ་ལས་ལོག་པ་གོ་བྱེ་བྲག་ལ་བཞག་རྒྱུ་ཏག་ཏག་རེད་དེ་ད་རང་ལུགས་རེད་དེ། བསམ་བློ་གཏོང་ད་ནི། རྟ་ལས་ལོག་ཅིང་བ་ཕྱུགས་མ་ཡིན་པ་ལས་ལོག་པ་དེ་རྟ་ལས་ལོག་པ་ཨ་ཡིན་ཡ། རེད་བ། རྟ་ལས་བཟས་སོང་ང་ཁོ་ལ་ངོ་བོ་གཅིག་ཏུ་འབྲེལ་སོང་ང་དག་སེལ་བཟས་སོང་ང། ད་རྟ་ལས་ལོག་ཅིང་བ་ཕྱུགས་མ་ཡིན་པ་ལས་ལོག་པ་མ་ཡིན་མཁན

ང་ཚོ་དེ་ལྟར་བྱེ་བྲག་པ་ལ་བཀོད་པའི་རྟགས་གསལ་དེ་ད་ཁྱོད་རང་ལ་ཡང་མཚུངས་སོ་ཞེ་ན།